དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་དགུ་བའི་ཚེས་བ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་བའི་ཚེས་ཉི་ཤུ་རྩ་གཉིས་གཟའ་ཉི་མ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། དེ་རིང་ནིའུ་ཡོག་ཕུན་ཚོགས་སྡེ་བཞི་གླིང་གི་ཚོགས་ཁང་དུ། སྔ་དྲོ་གི་ཆུ་ཚོད་དགུ་བ་ནས་དང་པོ་གི་བར། མི་དམངས་ལ་གསུང་བཤད་དང་དྲི་བ་དྲི་ལན་གནང་རྒྱུ་སོགས་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་སྲིད་སྐྱོང་གི་མཛད་འཆར་དང་འབྲེལ་བའི་སྐོར་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་ཡོད། ཉིན་རྒྱབ་ཆུ་ཚོད་གཉིས་བ་ནས་གསུམ་པ་དང་ཕྱེད་ཀ་གི་བར། ནིའུ་ཡོག་དང་ནིའུ་ཇར་ཛི་གི་མངའ་ཁུལ་གྱི་ཆོས་ཚོགས་དང། སྲིད་སྐྱོང་མཆོག་མཇལ་འཛོམས་ཀྱིས་གཏམ་བཤད་གནང་རྒྱུ་དེ་བཞིན་དབུ་མའི་ལམ་དང་དོན་གཅོད་ལས་ཁུངས་ནས་གོ་སྒྲིག་བྱས་ཏེ། ནིའུ་ཡོག་ཏུ་ཡོད་པའི་ཐའེ་ཝན་ལྟེ་གནས་ཁང་གི་ཚོགས་ཁང་དུ། སྲིད་སྐྱོང་མཆོག་གིས་དེར་ཡོད་བོད་རིགས་དང་རྒྱ་རིགས་གཞོན་སྐྱེས་ཀྱི་བར་མཇལ་མོལ་གནང་རྒྱུ། དེ་ནས་ནིའུ་ཡོག་ས་གནས་ཀྱི་བོད་རིགས་ཚོགས་པ་གི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེས་མཐོའི་གསོལ་སྟོན་གནང་རྒྱུ། རིག་གཞུང་འཁྲབ་སྟོན་བཀོད་སྒྲིག་གནང་རྒྱུ་ཡོད་པ་ལྟར་དེ་ཐོག་མཉམ་ཞུགས་གནང་རྒྱུ་རེད། གཟའ་ཉི་མ་གི་ཉིན། ནིའུ་ཡོག་གི་བོད་ཀྱི་ཐེབས་རྩ་གི་འགན་འཛིན་ལྷན་ཚོགས་ལ་མཇལ་འཕྲད་དང་ལྷན་ཚོགས་གནང་རྒྱུ། དེ་རྗེས་ཕྱི་དྲོ་ཁ་ན་ཊི་ཁཊ་བོད་རིགས་ཚོགས་པ་གི་ཇི་ལྟར་བཀོད་སྒྲིག་བྱས་པ་བཞིན་དེར་འདུས་དམངས་ཚོགས་ལ་གསུང་བཤད་གནང་རྒྱུ་རེད། ཕྱི་ཚེས་ཉི་ཤུ་རྩ་གཉིས་གི་ཉིན་མཱ་སཱ་ཆུ་སེ་སི་བོད་རིགས་སྤྱི་མཐུན་ཚོགས་པ་གི་བཀོད་སྒྲིག་བྱས་པ་བཞིན་དེར་ཕེབས་ནས་བོད་མི་ཚོ་ལ་མཇལ་འཕྲད་དང་གསུང་བཤད་གནང་གྲུབ་པའི་རྗེས་ཨེ་ཏཱ་ཁ། བོད་རིགས་ཚོགས་པ་གི་བཀོད་སྒྲིག་བྱས་པ་ལྟར། བོད་རིགས་མི་དམངས་ལ་གསུང་བཤད་གནང་རྒྱུ་དེ་བཞིན་དུ་མཐོ་སློབ་ཁག་ཏུ་གསུང་བཤད་གནང་གི་རེད། གཞན་ཡང་ཨེ་ཐར་ཀ་ཡོད་པའི་གོང་ས་མཆོག་གི་དཔེ་མཛོད་དང་ཤེས་ཡོན་ལྟེ་གནས་ཁང་ལ་ཕེབས་རྒྱུ་བཅས་སྲིད་སྐྱོང་སྤེན་པ་ཚེ་རིང་གི་བྱང་ཨ་མེ་རི་ཀའི་ནང་གི་མཛད་འཆར་ཁག་མུ་མཐུད་སྐྱོང་བཞིན་པ་རེད། རྒྱ་ནག་གཞུང་གིས་འབོད་པའི། བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་གྲོང་སྡེ་ཚང་མ་གི་ནང་ལྔ་ཇི་ཟེར་བའི། དྲ་རྒྱ་གི་བརྡ་རྟགས་ཤུགས་ཆེ་ཤོས་དེ་བཙུགས་ཡོད་པ་བརྗོད་འདུག་ཀྱང་དོན་དངོས་ཀྱི་ཐོག་བོད་མི་ཚོས་དྲ་རྒྱ་བེད་སྤྱོད་ཀྱི་ཐད་ལ་སྟངས་འཛིན་དོ་དམ་ནན་མོ་བྱེད་བཞིན་པ་མ་ཟད། ཕྱི་ཕྱོགས་ནས་གསར་འགྱུར་བརྒྱུད་ལམ་ཁག་དང་བཙན་བྱོལ་བོད་མི་གི་ཚོགས་སྡེ་ཁག་གི་དྲ་རྒྱ་སོགས་འཛམ་གླིང་ཡུལ་གྲུ་གཞན་དུ་ལྟ་ཐུབ་པ་མང་བོ་ཞིག་རྒྱ་ནག་དང་བོད་ནང་ཡོངས་སུ་བཀག་སྡོམ་བྱེད་ཀྱི་ཡོད།

ས་གནས་སོ་སོ་ལ་དྲ་རྒྱ་གི་ཞིབ་བཤེར་དང་སྟངས་འཛིན་བྱེད་རྒྱུ་ཤུགས་ཆེ་རུ་བཏང་ཡོད་ལ། རྒྱ་ནག་གི་སི་ཁྲོན་ཏའེ་ཡིན་གྲོང་ཁྱེར་ནང་གི་ས་གནས་ཤིག་ཏུ་དྲ་རྒྱ་དོ་དམ་པས་ཁྱིམ་ཚང་རེ་རེར་ཕྱིན་ནས་མི་དམངས་ཀྱི་གནས་ཚུལ་བསྡུ་ལེན་བྱས་ཏེ་མི་དམངས་ཀྱིས་རྒྱལ་སྤྱི་གི་སྐབས་དོན་གྱི་ཆབ་སྲིད་ཀྱི་སྐོར་གླེང་མི་ཆོག་པའི་སྐོར་བཤད་ཀྱི་ཡོད་ལ། ཁོང་ཚོ་གི་ས་ཁུལ་ཆུང་ངུ་དེ་འདྲ་ལ་དྲ་རྒྱའི་དོ་དམ་པ་ཁྱིམ་ཚང་རེ་རེ་ལ་གནས་ཚུལ་རྒྱུས་ལོན་བྱ་ར་ཡོང་རྒྱུ་གི་བརྡ་ཁྱབ་སྤེལ་ཡོད་པ་མ་ཟད། ད་དུང་མི་མང་ལ་ཕྱི་ཕྱོགས་ཀྱི WhatsApp དང་ངོ་དེབ། Twitter། ཕྱི་རྒྱལ་རླུང་འཕྲིན་སོགས་ལ་ལྟ་མི་ཆོག་པ་འཇོག་གི་ཡོད། ཁོར་ཡུག་འདི་འདྲ་ཞིག་གི་འོག་ནས་རྒྱ་ནག་གིས་བོད་ནང་དྲ་རྒྱ་གི་ལྟ་རྟོག་ཚད་ཤུགས་ཇི་ཙམ་ཆེ་རུ་བཏང་ཡང་བོད་མི་ཚོས་ཕྱི་ཕྱོགས་ཀྱི་ཆབ་སྲིད་གནས་ཚུལ་ངོ་མ་རྒྱུས་ལོན་གྱི་ཐད་ལ་མུ་མཐུད་ནས་དཀའ་ངལ་འཕྲད་ཀྱི་ཡོད། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ནང་ཆོས་དེ་མིའི་སེམས་ཀྱི་ནང་ང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་ཅེས་མི་མང་ལ་མཇལ་ཁ་གི་སྐབས་སུ་བཀའ་གནང་ཡོད། ཕྱི་ཚེས་ཉི་ཤུ་ཐམ་པ་གི་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་བཞུགས་སྒར་དུ་རྒྱ་གར་བ་མཇལ་ཁ་བཅར་མཁན་ཟིག་ག་ནང་ཆོས་དེ་མིའི་སེམས་ཀྱི་ནང་ང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་ལ་དེ་ག་ནང་བཞིན་ནང་ཆོས་ཀྱིས་མིའི་བློ་རྒྱ་འཕེལ་བ་ལ་ཡང་ཕན་ཐོགས་ཆེན་པོ་ཡོད་པས་ན་དཀའ་ངལ་གང་འདྲ་ཟིག་འཕྲད་ཀྱང་ནང་ཆོས་ཀྱི་ཐོག་ལ་བསམ་བློ་བཏང་བ་ཡིན་ན་དངོས་ཡོད་ཀྱི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་བཀའ་གནང་འདུག ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ང་རང་གི་ཉམས་མྱོང་ལ་གཞིགས་ན། ངའི་རྒྱལ་ཁབ་ཤོར་བ་དང་ངའི་རང་དབང་ཤོར་བ་ལ་དངོས་གནས་ཀྱི་སྡུག་བསྔལ་ཆེན་པོ་ཡོད་ཀྱང་ནང་ཆོས་ལ་གཏིང་ཟབ་ཀྱི་བསམ་བློ་བཏང་བའི་དབང་གིས་དགའ་བའི་ངང་ནས་བསམ་བློ་ཞི་བདེར་གནས་ཐུབ་པ་ཡོང་གི་འདུག་ཅེས་དང་ད་ཆ་ཕྱི་རྒྱལ་ཁབ་ཁག་གི་ནང་ནང་ཆོས་ཀྱིས་མིའི་སེམས་ཀྱི་ནང་ཞི་བདེ་ཇི་ལྟར་སྐྲུན་བཞིན་ཡོད་པ་དང་དེ་ག་ནང་བཞིན་ནང་ཆོས་ཀྱིས་མིའི་སེམས་ཀྱི་ནང་གི་ཁོང་ཁྲོ་ར་ཕྲག་དོག་ང་རྒྱལ་སོགས་ནས་རྣམ་པར་རྒྱལ་ཐུབ་པ་ཡོང་གི་ཡོད་པ་ཤེས་རྟོགས་གསལ་བོ་བྱུང་ནས་ཕྱི་རྒྱལ་ཁབ་ཁག་ཏུ་ནང་ཆོས་ལ་ཐུགས་སྣང་གནང་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ། ནང་ཆོས་དེ་དཔེ་ཆ་ལྟ་ཀློག་བྱེད་པ་གཅིག་པུ་མ་ཡིན་པར་སེམས་ཞི་བདེ་བསྐྲུན་ཐུབ་གི་ཆ་ལ་བསམ་བློ་རྒྱ་ཆེ་ས་ནས་གཏོང་དགོས་པ་དེ་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་བཀའ་གནང་ཡོད་སྐད། གསན་མཁན་རྣམ་པ་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་བོད་རྒྱལ་ཡིན་མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན།

ཐུབ་བསྟན་ངེས་སྟོན་པ་གི་གསུང་བཤད་གནང་སྐབས་དམིགས་བསལ་དུ། བོད་ལྗོངས་ང་ཚོ་གི་ཕ་ཡུལ་ཞེས་འདས་པའི་ལོ་ངོ་སུམ་ཅུ་ལྷག་ཙམ་ནས་སྲུང་བརྩི་བྱེད་རྒྱུ་གི་གྲུབ་འབྲས་ལ་སྤྱི་ཚོགས་ཀྱི་ནང་བོད་ཀྱི་ཆས་གོས་སྐད་དང་རིག་གཞུང་སོགས་ཀྱི་ཐད་ལ་ངོ་སྤྲོད་ཡག་པོ་བྱུང་ཡོད་ཚུལ་གསུངས་རྒྱུར། མི་རིགས་ཀྱི་ངོ་བོ། རིག་གཞུང། འདིའི་སྒང་ལ་མུ་མཐུད་ནས་ཤུགས་རྒྱབ་རོགས་གནང་བཀའ་དྲིན་ཆེ། དེ་བཞིན་ལས་འཆར་དེ་ཉིད་སློབ་གྲྭ་གཅིག་པུ་མིན་པར་སློབ་ཕྲུག་ཀུན་གྱི་ཕ་མ་རྣམས་ཀྱང་རང་སྐུལ་བྱ་རྒྱུ་གལ་ཆེན་པོ་ཡིན་པ་བོད་ཀྱི་རིག་གཞུང་ངོ་སྤྲོད་བྱས་པ་དེ་བོད་ཕྲུག་ཁྱིམ་སྡེ་གི་དགོས་དམིགས་གཉིས་པ་དེ་ཡིན་པ་གསུངས་འདུག་གཙོ་བོ་འདས་ཟིན་པའི་ཟླ་བ་གཅིག་གི་ནང་སློབ་གྲྭ་ཡོངས་ཀྱི

ལ་དྭགས་ཨ་རྱན་ལྗོངས་སུ་ཆོག་ཤེས། ད་ཧ་ནུ་ཡུལ་ནས་ཡིན་པ། ཚེ་རིང་ཆོས་སྒྲོན་ལགས་ཆུང་དུས་ནས་འཛིན་གྲྭ་དང་པོ་ནས་བཅུ་པ་གི་བར་ལ་དྭགས་བོད་ཁྱིམ་དུ་སློབ་སྦྱོང་བྱས་པའི་རྗེས་ད་ལོ་ལ་དྭགས་བོད་ཁྱིམ་གྱི་སློབ་གྲྭ་ལ་ཁོང་གི་ལོ་མཐའ་མ་དེ་ཆགས་ཀྱི་ཡོད་དེ་བོད་ལྗོངས་ང་ཚོ་གི་ཕ་ཡུལ་གྱི་ཉིན་མོར་ཁོང་གིས་རང་གི་ཆས་གོས་མནབས་ནས་ཕེབས་འདུག་པས་དེའི་སྐོར་ར་ཁོ་མོ་གིས་གསུངས་དོན། ད་ད་ལོ་ང་རང་བོད་ཁྱིམ་ནང་ལོ last ཡིན་ཙང། བོད་ལྗོངས་ང་ཚོའི་ཕ་ཡུལ་ནང་ང་རང་ལུང་པ་གྱི་ཆས་གོས་གོན་ནས་ཇུས་ཤོས་ཇི་དགོས་སམ་ཇོ་བོ་རིགས་ཀྱིས་བཟང། དེ་རིང་ང་ར་ལུང་པ་ཀྱི་ཆས་གོས་འདི་གོན་ཡིན། བཙན་བྱོལ་སྤྱི་ཚོགས་ན་བོད་མི་གཞིས་ཆགས་མང་བོ་ཡོད་པའི་ནང་ནས་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་ནི་བོད་མི་མི་འབོར་མང་བའི་གྲས་ཀྱི་གཞིས་ཆགས་ཤིག་ཡིན་ཏེ་ལ་དྭགས་བོད་ཁྱིམ་སློབ་གྲྭ་ནས་ཐོན་མཁན་གྱི་སློབ་མ་ཟུར་པ་ཧ་ཅང་གི་མང་བོ་ཡོད་ལ་ལ་དྭགས་བོད་ཁྱིམ་སློབ་གྲྭ་གྱི་བོད་ལྗོངས་ང་ཚོ་གི་ཕ་ཡུལ་སྲུང་བརྩི་གྱི་སྐབས་སློབ་གྲྭ་གི་དགེ་སློབ་གཙོས་པའི་སློབ་ཕྲུག་གི་ཕ་མ་དང་མི་མང་རྣམས་ནས་ཀྱང་བོད་ཆས་མནབ་ནས་ཕེབས་ཡོད་སྐད། ཨ་མེ་རི་ཀའི་ལྷོ་བའི་ཨར་ཁན་ས་གི་མངའ་སྡེ་གི་གཞུང་གིས་མངའ་སྡེ་གྱི་ནང་གི་རྒྱ་ནག་གཞུང་འབྲེལ་ཁེ་གཉེར་ལས་ཁང་སིན་ཇེན་ཊ་ལ་དབང་བའི་ཞིང་ས་རྒྱ་ཁྱོན་ཨེ་ཀར་བརྒྱ་ར་དྲུག་ཅུ་བྱས་པ་དེ་ལོ་གཉིས་ཀྱི་ནང་ཚུད་ལ་མངའ་སྡེ་གྱི་གཞུང་ལ་ཕྱིར་བཙོང་དགོས་པའི་བཀའ་ཁྱབ་བཏང་བ་དེར་རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁོང་ཁྲོ་དྲག་པོ་ལངས་ཡོད་སྐད། ཨ་རིའི་གཞུང་གིས་ཞིང་ས་ཁག་ཕྱིའི་རྒྱལ་ཁབ་ཁག་ནས་བདག་བཟུང་བྱས་པ་ཁག་ལ་སེམས་འཚབ་ཡོད་སྟབས་དེ་ཚོ་གི་ཐོག་ལ་དམ་བསྒྲགས་བྱ་རྒྱུ་གི་ཁྲིམས་གཞི་གསར་པ་ཟིག་གཏན་འབེབས་གནང་བ་དེ་ཨར་ཁན་ས་གི་མངའ་སྡེ་གིས་ལག་བསྟར་གནང་ཡོད་ཅིང་མངའ་སྡེ་གྱི་སྤྱི་ཁྱབ་ལྕམ་སེ་ར་ཧ་ཀ་བྷི་སན་ཌར་ལགས་ཀྱིས་གཟའ་མིག་དམར་དེ་ཕྱི་ཟླ་བཅུ་པ་གི་ཚེས་བཅོ་བརྒྱད་ཀྱི་ཉིན་གསུངས་དོན། མངའ་སྡེ་དེའི་ནང་ཨ་རིའི་དགྲ་ཡིན་པའི་རྒྱལ་ཁབ་འགའ་ཡིས་ཞིང་ས་ཁྱོན་ཆེ་ཉོ་རྒྱུ་བཀག་སྡོམ་བྱ་རྒྱུ་གི་ཁྲིམས་གཞི་གསར་བ་ཞིག་གཏན་འབེབས་བྱས་ཡོད་པ་ལྟར་དེ་རིང་ཁྲིམས་གཞི་དེ་དངོས་སུ་ལག་ལེན་དུ་བསྟར་གི་ཡོད་ཅེས་གསུངས་འདུག་རྒྱ་ནག་གཞུང་འབྲེལ་སིན་ཇེན་ཊ་ཁེ་གཉེར་ལས་ཁུངས་ཀྱིས་ཨར་ཁན་ས་གི་མངའ་སྡེ་གི་ཞིང་ས་ཁག་ཕྱིར་རྩིས་སྤྲོད་ངེས་པར་དུ་བྱ་དགོས། ཁེ་གཉེར་ལས་ཁུངས་དེ་རྒྱ་ནག་གི་དམག་དོན་དང་འབྲེལ་བ་ཡོད་སྟབས། ཨ་མི་རི་ཀ་ལ་རང་བཞིན་གྱི་ཉེན་ཁ་བཟོ་གི་ཡོད་པ་གསུངས་འདུག་པ་མ་ཟད། ད་དུང་ཁོ་མོས་གསུངས་ན་ཨ་མི་རི་ཀས་ཞིབ་འཇུག་གི་སྒོ་ནས་གསར་གཏོད་གནང་བའི་ས་བོན་སོགས་རྒྱ་ནག་གིས་རྐུ་ཁྱེར་བྱས་ནས་ཨ་མི་རི་ཀ་ལ་ཚུར་དམིགས་ཚད་བཟུང་ནས་གནོད་པ་སྐྱེལ་སྲིད་པ་རེད། དེས་ཨ་མི་རི་ཀའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གི་ཡོད་པ་མ་ཟད། ཨ་མི་རི་ཀའི་ཞིང་པ་རྣམས་ལ་ཡང་ཉེན་ཁ་བཟོ་གི་ཡོད་ཅེས་གསུངས་འདུག་དེར་ཁ་རྩང་རྒྱ་ནག་གཞུང་འབྲེལ་ཚགས་པར་གོ་ལ་གི་དུས་བབ་སྐུ་ནོ་གྷི་དེ་ནི་ཨ་མེ་རི་ཀའི་རྙིང་ཞེན་ཅན་གྱི་ཆབ་སྲིད་མི་སྣ་གི་ཉིན་རེའི་གི་བྱེད་སྒོ་ཞིག་ཡིན་ཚུལ་དང་ཨར་ཁན་ས་གི་མངའ་སྡེའི་གཞུང་གི་བྱ་སྤྱོད་དེ་ནི་ཆབ་སྲིད་ཀྱི་སྐུལ་འདེད་བཏང་བ་ཟིག་ཁོ་ན་ཡིན་པས་དེར་ཡིད་ཆེས་བྱེད་འོས་པ་ཟིག་མིན་ཚུལ་དང་དེ་ལས་སྡུག་པ་དེ་ནི་ཨ་མེ་རི་ཀའི་སྲིད་དོན་མི་སྣ་ཚོས་ས་གནས་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ནུས་པ་མེད་ན་ཡང། ཆབ་སྲིད་ཀྱི་དགོད་བྲོ་བའི་ཟློས་གར་འཁྲབ་རྒྱུར་ཡག་པོ་ཡོད་ལུགས་སོགས་འཁོད་པའི་རྩོམ་ཡིག་སྤེལ་ནས་སྐྱོན་བརྗོད་བྱས་ཡོད་སྐད། ད་དུང་ཨ་མེ་རི་ཀའི་མངའ་སྡེ་གཞན་ཁག་ནང་རྒྱ་ནག་གཞུང་འབྲེལ་གྱི་ཁེ་གཉེར་ལས་ཁུངས་ལ་དབང་བའི་ས་ཆ་ཁག་ལ་ཨ་མེ་རི་ཀས་སེམས་འཚབ་ཆེན་པོ་གནང་བཞིན་པའི་གནས་ཚུལ་ཐོན་ཡོད་སྐད། དེང་སྐབས་ཁ་ན་ཌ་དང་རྒྱ་གར་གྱི་བར་མི་མཐུན་པའི་དཀའ་རྙོག་ཡོད་བཞིན་པའི་ཁྲོད་འདིར། ཁ་ན་ཌ་གིས་རྒྱ་གར་ནང་ཡོད་པའི་རང་གི་ཕྱི་འབྲེལ་མི་སྣ་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་བ་མ་ཟད། དོན་གཅོད་ཁག་བཞི་གི་ནང་མང་ཚོགས་ལ་མཐོང་མཆན་ལག་འཁྱེར་སོགས་སྤྲོད་རྒྱུ་གི་ཞབས་ཕྱི་གི་ལས་དོན་ཁག་སྒོ་བརྒྱབ་ཡོད། ཁ་ན་ཌ་དང་རྒྱ་གར་གྱི་བར་གྱི་རྙོག་དྲ་དེ་ནི་ཁ་ན་ཌ་གི་སྲིད་བློན Justin Trudeau གིས། རྒྱ་གར་གྱི་གསང་བའི་མི་སྣ་གིས་ཁ་ན་ཌ་གི་མི་སེར་ཡིན་པ།

མཱེ་ལིན་ཇོ་ལི་གིས་རྒྱ་གར་ནང་གི་ཁ་ན་ཌ་གི་ཕྱི་འབྲེལ་མི་སྣ་གི་གྲངས་འབོར་ཉུང་དུ་བཏང་བ་ལ་བརྟེན་ནས་རྒྱ་གར་གྱི་གྲོང་ཁྱེར། Chandigarh། དང Bombay། Bangalore། བཅས་གྲོང་ཁྱེར་ཁག་ནང་ཡོད་པའི་ཁ་ན་ཌ་གི་དོན་གཅོད་ལས་ཁུངས་ཁག་གི་ནང་ཞབས་ཞུ་གི་ལས་དོན་ཁག་གནས་སྐབས་ཀྱི་རིང་ལ་མཚམས་འཇོག་བྱས་པ་དང། དེ་ནི་རྒྱ་གར་གྱི་འདྲ་མཉམ་དོན་དུ་གཉེར་བ་དང་འབྲེལ་བ་མེད་པ་དང། དེ་ནི་ཁ་ན་ཌ་གི་ཕྱོགས་གཅིག་པུའི་ཐག་གཅོད་བྱས་པ་ཞིག་ཡིན་པ་གསུངས་ཡོད། ཁ་ན་ཌ་གིས་རྒྱ་གར་ནང་ནས་རང་གི་ཕྱི་འབྲེལ་མི་སྣ་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་བ་ལ་བརྟེན་ནས་ད་ཆ་རྒྱ་གར་ནང་ཁ་ན་ཌ་གི་ཕྱི་འབྲེལ་མི་སྣ་ཉི་ཤུ་རྩ་གཅིག་ལས་མེད་ལ། དེ་ནི་ཁ་ན་ཌ་གི་ནང་རྒྱ་གར་གྱི་ཕྱི་འབྲེལ་མི་སྣ་གི་གྲངས་འབོར་དང་གཅིག་མཚུངས་ཡིན་འདུག་ཡང་རྒྱ་གར་ནང་གི་ཁ་ན་ཌ་གི་ཕྱི་འབྲེལ་མི་སྣ་གི་གྲངས་འབོར་ཉུང་དུ་བཏང་བའི་རྐྱེན་གྱིས་ཁ་ན་ཌ་ལ་བསྐྱོད་རྒྱུ་གི་མཐོང་མཆན་ལག་ཁྱེར་བྱེད་མཁན་རྒྱ་གར་ཡུལ་མི་སྤྱི་དང་ལྷག་པར་དུ་རྒྱ་གར་གྱི་སློབ་ཕྲུག་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད། ཡང་རྒྱ་གར་ནང་ད་བར་ཁ་ན་ཌ་གི་གཞུང་ཚབ་ལས་ཁུངས་ཆེ་ཤོས་དང་ཕྱི་འབྲེལ་མི་སྣ་མང་ཤོས་ཡོད་དགོས་པའི་རྒྱུ་མཚན་གཙོ་བོ་ཞིག་ནི་ཁ་ན་ཌ་གི་ནང་རྒྱ་གར་གྱི་མི་རིགས་ས་ཡ་གཅིག་དང་གྲངས་ཆུང་བདུན་ལྷག་ཞིག་གནས་སྡོད་བྱེད་ཀྱི་ཡོད་པའི་སྟབས་ཀྱིས་ཡིན། རྒྱ་ནག་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་གི་ལས་འགུལ་ཤུགས་ཆེ་རུ་གཏོང་རྒྱུ་རེད། དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ནང་ཁུལ་བློ་ཁ་མི་མཐུན་པ་ཚོ་ལ་གདོང་ལེན་དང་སོ་སོ་གི་སྒེར་གྱི་དབང་ཆ་གོང་མཐོར་གཏོང་རྒྱུར་དམིགས་པ་ཞིག་ཡིན་པ་བརྗོད་འདུག་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་སྤེལ་བའི་གནས་ཚུལ་ལྟར་ན། རྒྱ་ནག་དམར་ཤོག་གཞུང་གིས་ཧོང་ཀོང་ཚུད་པའི་རྒྱ་ནག་རྒྱལ་ཡོངས་སུ་སློབ་ཆུང་དང་སློབ་ཆེན་ཁག་དེ་བཞིན་ཆོས་ཕྱོགས་ཀྱི་དགོན་སྡེ་ཁག་བཅས་སུ་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོའི་ལས་འགུལ་སྤེལ་རྒྱུ་ཤུགས་ཆེ་རུ་གཏོང་རྒྱུ་ཡིན་པ་སྤྱི་ཚེས་ཉི་ཤུ་ཐམ་པ་གི་ཉིན། རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་བཏོན་འདུག། གནད་དོན་དབྱེ་ཞིབ་པ་ཚོས་ལས་འགུལ་དེའི་དམིགས་ཡུལ་གཙོ་བོ་ཞིག། རྒྱ་ནག་ནང་ཁུལ་དུ། གཙོ་འཛིན་ཞི་ཅིན་ཕིང་ལ་ཆབ་སྲིད་ཀྱི་ཁ་གཏད་གཅོག་མཁན་ཚོ་ལ་རྩིས་མེད་གཏོང་ཐབས་ཤིག་རེད་ཅེས་བརྗོད་འདུག་བོད་ནང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་དེ་ལོ་བཅུ་ཕྲག་གི་སྔོན་ནས་སྤེལ་ཡོད་ལ། བོད་དོན་མཁས་པ་ཚོས་བརྗོད་ན་དེ་ནི་རྒྱ་ནག་གཞུང་གིས་བོད་མི་གིས། རྒྱ་ནག་གཞུང་ལ་ཡིད་ཆེས་སྐྱེ་བ་བཟོ་ཕྱིར་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་གི་ལས་འགུལ་སྤེལ་གྱི་ཡོད་པ་དང་ཕྱོགས་མཚུངས་སློབ་གསོ་གི་ལས་འགུལ་སྤེལ་བའི་རིང་ལ་རྒྱུན་གཏན་ཆོས་སྤྱོད་སློབ་གཉེར་གྱི་གོ་སྐབས་མེད་པར་མི་འདོད་བཞིན་དུ་རྩ་བའི་བླ་མ་ལ་སྐུར་འདེབས་བྱེད་བཅུག་པ་སོགས་བོད་ཀྱི་དགོན་སྡེ་ཁག་གི་ནང་བཙན་དབང་གིས་སློབ་གསོ་གི་ལས་འགུལ་སྤེལ་ཏེ་ལུས་སེམས་གཉིས་ཀ་ལ་དཀའ་ངལ་ཆེན་པོ་བཟོས་ཡོད།

བཀྲ་ཤིས་བདེ་ལེགས། ངའི་མིང་ལ་ཧེ་ལ་རི་ཡིན། ང་ལྟ་བུ་ལ་མཚོན་ན། མི་རིགས་འདྲ་མིན་གྱི་སྐད་ཡིག་སྦྱོང་རྒྱུར་དོ་སྣང་ཆེན་པོ་ཡོད། ད་རེས་ས་རཱ་མཐོ་སློབ་ཏུ་བོད་ཡིག་སྦྱངས་པས་ཧ་ཅང་གི་སྤྲོ་སྣང་བྱུང། བོད་ཀྱི་ཆོས་དང་རིག་གཞུང་དེ་ཐུན་མོང་མ་ཡིན་པ་ཞིག་རེད། བོད་པ་ཚོ་ནི་མི་རིགས་དབྱེ་མེད་ཀྱི་འགྲོ་བ་མི་ཚང་མ་ལ་འདུ་ཤེས་བཟང་བོ་སྐྲུན་མཁན་གྱི་མི་རིགས་ཞིག་ཡིན་པའི་ཚོར་སྣང་བྱུང་བའི་ཁར། གཤིས་རྒྱུད་བཟང་བོ་ཡོད་པའི་ཚོར་སྣང་བྱུང་ཞེས་འགྲེལ་བརྗོད་གནང་འདུག། གོང་གི་སློབ་མ་དེ་དག་ནི་ཁ་སྔོན་ཕྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་བཞུགས་སྒར་དུ་ཕེབས་འབྱོར་བྱུང་ནས་ས་རཱ་མཐོ་སློབ་ཏུ་ཟླ་བ་གཅིག་གི་སྐབས་རིང་བོད་ཀྱི་སྐད་ཡིག་ལ་སློབ་གཉེར་གནང་སྟེ་ད་ལྟའི་ཆར་ཁོང་རྣམས་བཞུགས་སྒར་ཁུལ་གྱི་བོད་མི་གི་ཁྱིམ་ཚང་ཁག་ཏུ་གནས་སྡོད་ཀྱིས་བོད་མིའི་ལོ་རྒྱུས་དང་ཡུལ་སྲོལ་གོམས་གཤིས་བཟང་བོ། རྒྱ་ནག་གི་བཙན་གནོན། རང་དབང་འཐབ་རྩོད་སོགས་ཀྱི་གཏམ་རྒྱུད་ལ་རྒྱུས་ལོན་གནང་མུས་ཡིན་འདུག། ཧ་མ་སི་ཡིས་ཨ་མི་རི་ཀའི་མི་གཉིས་གློད་ཡོད་པ་དང་བསྟུན་ནས་ཨ་མི་རི་ཀའི་ཕྱི་འབྲེལ་དྲུང་ཆེ Blinken གྱིས་ཧ་མ་སི་གི་ལག་ཏུ་ཡོད་པའི་ཨ་མི་རི་ཀའི་མི་ཚང་མ་གློད་གྲོལ་ཡོང་ཐབས་སུ་འབད་བརྩོན་བྱེད་ཀྱི་ཡོད་ཅེས་གསུངས་ཡོད། ཧ་མ་སི་གིས་ཨི་ཟི་རུལ་ལ་དྲག་ཤུགས་དཔུང་འཇུག་བྱས་པའི་ཁྲོད་གཏའ་མར་བཙན་ཁྲིད་བྱས་པའི་ཨ་མི་རི་ཀའི་མི་སེར་གཉིས་གློད་ཡོད་པ་དང། Judith Tai Raanan དང Natalie Shoshana Tai Raanan གཉིས་ནི།

དེ་རིང་གི་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གྱི་ནང་དུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཕྱི་ཚེས་བཅུ་དགུ་གི་ཉིན་གྱི་ཉིན་རྒྱབ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་ཁུངས་ཨ་མ་གི་སྒྲ་འཇུག་ཁང་དུ། དམིགས་བསལ་བཅར་འདྲི་གི་ལས་རིམ་གྱི་ནང་ཕེབས་པ་རེད་དང་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ནང། བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གྲོས་གཞི་གི་ཁྲིམས་འཆར་ཞིག་འགྲོ་བཞིན་པ་དང།

ཉེ་སྔོན་གྱི་ཕྱི་ཟླ་བཅུ་བའི་ཚེས་བཞི་ནས་བཟུང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ཅིག་ནང་གི་གཟིགས་ཐོག་མའི་གཟིགས་སྐོར་ལེགས་གྲུབ་རྗེས། ཨ་མི་རི་ཀའི་ཁ་ལི་ཧྥོ་ནི་ཡ་དང་ཇོར་ཇི་ཡ་སོགས་མངའ་སྡེ་ཁག་ཅིག་ནང་གི་གཟིགས་སྐོར་གྲུབ་རྗེས། ཟླ་བ་འདིའི་ཚེས་བཅུ་དྲུག་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནང་ཕེབས་ནས་ཚེས་བཅུ་བདུན་ནས་བཅུ་དགུ་ཉིན་གྲངས་གསུམ་རིང་ཨ་རིའི་ཕྱི་སྲིད་དཔོན་རིགས་དང་ཕོ་བྲང་དཀར་པོའི་མི་སྣ་དེ་བཞིན་གྲོས་ཚོགས་གོང་འོག་གི་གནད་ཡོད་འཐུས་མི་དང་ཐུག་འཕྲད་ཀྱིས་བོད་ཀྱི་གནས་སྟངས་སྐོར་ལ་གྲོས་བསྡུར་གནང་ཡོད་པ་མ་ཟད། ཕྱི་ཚེས་བཅུ་དགུ་ཉིན་གྱི་ཉིན་རྒྱབ་འདི་ག་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་སྒྲ་འཇུག་ཁང་དུ་ཕེབས་ནས་བོད་སྐད་སྡེ་ཚན་གྱི་འགན་འཛིན་སྐལ་ལྡན་བློ་གྲོས་ལགས་ཀྱིས་སྲིད་སྐྱོང་མཆོག་ལ་དམིགས་བསལ་བཅར་འདྲིའི་དུས་སུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས་ཊི་བེཊ་ལ་ཞི་ཙང་ཞེས་མིང་བསྒྱུར་ཐབས་བྱེད་བཞིན་པའི་གཏན་འབེབས་དེ་ནི་བོད་རྒྱ་བསྒྱུར་གྱི་སྲིད་ཇུས་དང་འབྲེལ་བའི་ཛ་དྲག་ཅན་གྱི་གནས་སྟངས་ཤིག་ཡིན་པ་གསུངས་ཡོད། ཉེ་བའི་ཆར་ལ་ཡང་ད་ལྟ་བོད་མཁས་པའི་ཚོགས་འདུ་ཡིན་ཞེས་བྱས Tibet Symposium ཟེར་ཡག་དེ་ཚོགས་ཨ་ནི་དེའི་གི་ཕལ་ཆེར་སྡོམ་བཟོ་འདྲ་དེ་ཨ་ནི་བོད་ལ་ཞི་ཙང་ལབ་ཡག་དེ་ཐག་གཅོད་བྱས་པ་རེད་ཞེས་ཏེ་བསམ་པ་ལ་ཕལ་ཆེར་མཁས་པ་དེ་ཚོ་གི་བསམ་ཚུལ་བཏོན་པའི་བཟོ་འདྲ་ཞིག་དེ་མ་རེད་པ་དེ་རྒྱ་ནག་གི་གནས་ཚུལ་རྟོག་ཞིབ་བྱས་ཏེ་ང་འདི་ནས་ཡིན་པ་ཡིན་ན་ཉིས་སྟོང་བཅོ་བརྒྱད་བཅུ་དགུ་ནས་བྱས་ཨ་ནི People's Daily ཡིན་ནའི་རེད་ཨ་ནི་ག་རེ་ཟེར་རེད་ད་ལྟ Youth Daily ཡིན་ནའི་རེད Global Times ཡིན་ནའི་རེད་དེ་ཚོ་ནང་ལོགས་ལ་བེད་སྤྱོད་གཏོང་ཡག་འགོ་བཙུགས་ཚར་བ་རེད

རྒྱ་ནག་གི་ད་ཕྱི་སྲིད་ཀྱི་འགན་འཁྱེར་ལྡན་མཁན་ཝང་དབྱི་ཀྱིས་བཤད་པའི་གནས་ཆད་བཅས་ནི་ཤུགས་ཆེ་རུ་བཏང་བྱས། ད་ཕལ་ཆེར། ཤི་ཙང་མ་གཏོགས་གཅིག་རྩ་བ་ཉིད་ནས་ལབ་ཡ་མེད་པ་དང་ལྷག་པར་དུ་ད་ལྟ་འཐབ་ཕྱོགས་གཅིག་གྱུར་པུའུ་ཀྱི་བཤད་སྟངས་བྱས་པ་ཡིན་ན་དེ་ང་ཚོ་ཆབ་སྲིད་ཀྱི་ཐག་གཅོད་ཡིན་ཞེས་དེ་ཁོ་རང་ཚོས་གསལ་པོ་ལབ་ཡོད་རེད་དེང་སང་སྦས་གསང་གའི་བྱེད་ཀྱི་ཡོད་མ་རེད། བྱས་ཙང་ཁོ་རང་ཚོས་ཀྱི་ཤི་ཙང་ཟེར་དུས་ཙམ་པ་བོད་རང་སྐྱོང་ལྗོངས་གཅིག་པོ་གཅིག་ལ་མ་གཏོགས་གཅིག་བོད་ཀྱི་ས་ཁུལ་གཞན་པ་ལ་ཡང་གོ་རྒྱུ་མེད་པའི་གནས་སྟངས་བྱས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཊི་བེཊ་བྱས་ནས་བལ་བཙན་བྱོལ་ནང་ལ་ཕེབས་རྗེས་བེད་སྤྱོད་བཏང་ཡ་དེ་གས་བོད་ཆེན་པོ་ལ་གོ་གི་ཡོད་པ་ཡིན་ན་དེ་དངོས་ཡོད་མ་རེད་བ་བོད་ནང་བོད་ཀྱི་སྐོར་ལ་དེབ་ག་ཚོད་ཡོད་རེད་ང་ཚོ་བཙན་བྱོལ་མ་སླེབས་གོང་ནས་དེ་གས་ཚང་མའི་ལོགས་ལ་ཊི་བེཊ་བྲིས་བསྡད་ཡོད་རེད་མ་གཏོགས་གཅིག་བོད་ལ་ཐུ་བོད་དེ་ཊི་བེཊ་ཆགས་པ་རེད་དེ་ཁོ་འཁྱོག་བཤད་ག་ཚོད་མོ་ག་ཚོད་བྱས་པ་ཡིན་ནའི་ད་རྒྱ་ནག་ནང་ལོགས་ལ་ད་ད་ནང་ཁྱེད་རང་གསུངས་པ་ནང་བཞིན་རེད་ཁོ་རང་ཚོས་གས་བྱེད་མདོག་ཁ་པོ་རེད་རིམ་པས་རིམ་པས་བོད་ཟེར་ཡ་དེ་མེད་པ་བཟོ་མདོག་ཁ་པོ་རེད་ཡིན་ནའི་དཀའ་ངལ་ཆེ་ཤོས་དེ་རྒྱ་ནག་གི་ཕྱི་ལོགས་ལ་ཡོད་མཁན་ཚོས་ཀྱི་དེ་མགོ་ཚོས་ཀྱི་རེད་ཚོས་ཀྱི་མ་རེད་ཤི་ཙང་ཟེར་ན་ཁ་ཚིག་མ་རེད་ད་ཤིང་ཅང་བྱས་དེ་དེ་ག་ཤུགས་ཆེན་པོ་ཞིག་བེད་སྤྱོད་བཏང་བསྡད་གི་ཡོད་རེད་ཤིང་ཅང་ཁོང་ཚོས་གི་ད་ནི་ཤར་ཏུར་ཀི་སི་ཐན་གི་མི་རིགས་ཚོས་ང་ཚོས་ཤིང་ཅང་ཤིང་ཅང་བེད་སྤྱོད་བཏང་ནས་ནི་ཤིང་ཅང་ཞེས་ཚིག་དེ་བེད་སྤྱོད་བཏང་མི་དགོས་ཡག་ཐབས་ཤེས་བྱས་ནས་ག་ཚོད་ཐུབ་ཐུབ་གི་ད་བྱས་དེ་གོ། དེ་བཞིན་ཡང་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་སྐབས་སུ་བོད་ལ་ཤི་ཙང་ཟེར་བའི་ཐ་སྙད་དེ་དུས་ནམ་ཡང་བེད་སྤྱོད་མི་གཏོང་བའི་འབོད་སྐུལ་ཞུས་ཡོད་ལ་ཁོང་རྣམ་པས་ཀྱང་དེ་རྩ་བ་ནས་བེད་སྤྱོད་བྱེད་རྒྱུ་མིན་པའི་ཁས་ལེན་གནང་བ་མ་ཟད་དེ་བཞིན་བོད་ཀྱི་ལོ་རྒྱུས་ཀྱི་གནས་སྟངས་སྐོར་ནས་གནད་འགག་བཞི་མཐོང་གི་ཡོད་པ་སྲིད་སྐྱོང་མཆོག་གིས་གསུངས་རྒྱུར། ཡིན་ནའི་འདི་ངས་ཀྱི་ད་ལྟ་བྱུང་རབས་ཀྱི་སྐོར་ལ་ཡང་གནད་འགག་བཤད་དེ་རྒྱུ་མཚན་བཞིའི་ཐོག་ནས་བཤད་ཀྱི་ཡོད་ཟེར་ནས་ནམ་རྒྱུན་ནས་ཞུ་བསྡད་ཀྱི་ཡོད་གཅིག་སྟེ། རྒྱ་ནག་གཞུང་རང་ལ་གོ་བརྡ་སྤྲད་དགོས་ཀྱི་འདུག་ལོ་རྒྱུས་འཁྱོག་བཤད་བྱས་ན་འགྲིག་གི་མ་རེད་སེ་བྱེད་ཤེས་ཡ་ཡོད་མ་རེད་ལོ་རྒྱུས་ཟེར་ན་དེ་འགྱུར་བ་གཏང་ཤེས་ཡ་ཡོད་མ་རེད་ཁོ་ལོ་རྒྱུས་ཉམས་ཞིབ་པ་ལ་བཞག་ཡ་རེད་མ་གཏོགས་གཅིག་གཞུང་གཅིག་གིས་སོ་སོའི་ཆབ་སྲིད་དགོས་མཁོར་བལྟས་བྱས་འགྱུར་བ་གཏང་ནས་འགྲིག་ཡ་ཡོད་མ་རེད་རྒྱལ་སྤྱིའི་སྤྱི་ཚོགས་ཡིན་པ་ཡིན་ནའི་རྒྱལ་སྤྱིའི་སྤྱི་ཚོགས་ལ་དེང་སང་ལབ་ཀྱི་ཡོད་ཁྱེད་རང་ཚོ་བོད་ཀྱི་ལོ་རྒྱུས་བལྟ་མྱོང་མ་རེད་སེ།

ང་ཚོ་ཚང་མ་ལ་ནུས་པ་གཅིག་ལ་སྒྲིལ་ཐུབ་འདུག་བ། འདི་ལ་འགལ་ཟླ་ཡོང་དགོས་ཡ་གའི་མི་འདུག་བ། དེ་ཡིན་དུས་རང་བཙན་དབུ་མ་འགལ་ཟླ་དེ་མེད་པ་བྱེད་ཕར་རྒྱ་ནག་ལ་ཁ་གཏད་བྱེད་རང་བཙན་རྩོད་གི་ཡིན་ནའི་རྒྱ་ནག་ཕར་ཁ་གཏད་དབུ་མའི་འདི་ནི་བོད་བོད་མི་སྒྲིག་འཛུགས་ཀྱི་སྲིད་ཇུས་རེད་རྒྱལ་བ་རིན་པོ་ཆེའི་དགོངས་པ་རེད་མི་མང་གི་མངོན་འདོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་བྱས་བཞག་པའི་སྲིད་ཇུས་རེད་དེ་ཡིན་དུས་ཙམ་པ་དེ་ང་ཚོ་རྒྱུན་སྐྱོང་འགྲོ་ཡ་རེད་མ་གཏོགས་ང་སྲིད་སྐྱོང་ཡིན་ཟེར་ནས་དེ་འགྱུར་བ་བཏང་འགྲོ་ཡ་ཡོད་མ་རེད་བ། དེ་བཞིན་སྲིད་སྐྱོང་མཆོག་གིས་བོད་མིའི་སྒྲིག་འཛུགས་དང་བོད་མི་མང་གི་ངོས་ནས་བོད་དོན་འཐབ་རྩོད་བྱེད་བཞིན་པའི་གདེང་འཇོག་བྱ་ཡུལ་གཙོ་བོ་ནི་བོད་ནང་གི་གཞིས་བཞུགས་བོད་མི་ཚོའི་ཞུམ་པ་མེད་པའི་སྙིང་སྟོབས་དང་ཆོད་སེམས་ལ་རག་ལས་ཡོད་པ་གསུངས་བ་དང་འབྲེལ་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་སྐད་ཡིག་ཙམ་ཡང་སློབ་ཁྲིད་བྱེད་མི་ཆོག་པའི་སྲིད་ཇུས་སོགས་བོད་ཀྱི་ཆོས་དང་རིག་གཞུང་ཡོངས་སུ་མེད་པ་བཟོ་ཐབས་བྱེད་བཞིན་པའི་དུས་འདིར་བོད་ནང་གི་བོད་མི་སྤྱི་དང་ལྷག་པར་སློབ་གྲྭ་འགྲིམ་བཞིན་པའི་སློབ་ཕྲུག་ཚོའི་ཁྱིམ་བདག་ཕ་མ་ཚོས་ངེས་པར་དུ་རང་ཁྱིམ་དུ་བོད་སྐད་བཤད་རྒྱུ་དང་བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་པ་གསུངས་ཤིང་རྒྱ་ནག་གཞུང་གི་སྲིད་བྱུས་འདི་དག་ནི་བོད་ཕྲུག་ས་ཡ་གཅིག་ཉེ་བ་བཅར་སྡོད་སློབ་གྲྭའི་ནང་འཇུག་པ་དང་དེའི་ནང་ནས་བྱིས་པ་ལོ་གསུམ་ནས་དྲུག་ཙམ་ལས་མིན་པ་འབུམ་གཅིག་དང་ཁྲི་ལྔ་ཙམ་ལ་དམིགས་བསལ་རྒྱ་ཡིག་སློབ་ཁྲིད་བྱེད་བཞིན་པ་དེ་ནི་མི་རིགས་རྒྱ་བསྒྱུར་གྱི་སྲིད་བྱུས་ཡིན་པ་འགྲེལ་བརྗོད་གནང་ཡོད། ད་ལྟ་བར་དུ་ང་ཚོས་རེ་བ་བཅོལ་དེ་འདི་བོད་ནང་ལོགས་ལ་ཡོད་མཁན་བོད་མི་ཚོ་གི་ཞུམ་པ་མེད་པའི་སྙིང་སྟོབས་དེའི་སྒང་ལ་ཡང་རེ་བ་བཅོལ་བསྡད་དེ་ཡོད་རེད། ད་ལྟ་ཡིན་པ་ཡིན་ནའི་བོད་ནང་ལོགས་ཡོད་མཁན་བོད་མི་ཚོ་གི་མང་པོ་གཅིག་གིས་ད་ལྟ་རྒྱ་ནག་སྲིད་ཇུས་དེ་ལ་འདོད་པ་ད་ཡོད་མ་རེད་དེ་ཡིན་ནའི་ད་བཙན་དབང་གི་ཐོག་ནས་བྱེད་བཅུག་གི་ཡོད་དུས་ཙམ་པ་ལ་འདི་ཅི་འདོད། མ་འགྲོ་རང་འགྲོ་ཅིག་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའི། ཡང་ཁོ་རང་ཚོའི་ངོས་ནས་ཐབས་ཤེས་སྣ་ཚོགས་ཅིག་ཏན་ཏན་བཏོན་ཡོང་གི་རེད་བསམ་གྱི་འདུག་བོད་ནང་ལོགས་ལ་ཡོད་མཁན་གྱི་བོད་པ་ཚོའི་གི་ཅིག་འཚེ་བ་མེད་པའི་ལས་འགུལ་སྤེལ་སྟངས་དང་རྣམ་འགྱུར་སྟོན་སྟངས་ཚོ་འཛམ་བུ་གླིང་ནང་ལོགས་ལ་ད་ལྟ་བྱུང་མ་མྱོང་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡིན་དུས་ཡང་ཁ་ཤས་ངས་ངོ་ཤེས་པ་དེ་ཚོས་གི་ཅིག་བོད་ནས་ཚུར་ཡོང་ཤར་བ་དེ་འདྲའི་སྐད་བཤད་སྲོལ་མ་བ་ད་ཁོ་ཚོ་ཐབས་ཤེས་ག་ཚོད་མང་བ་ག་ཚོད་བྱས་པ་ཡིན་ནའི་ང་ཚོ་བོད་པ་ལས་སླ་པོ་ཡོད་མ་རེད། དེ་རྩ་བ་ནས་འགྱུར་བ་བཏང་ཐུབ་ཀྱི་མ་རེད་བྱས་དེ་འདྲའི་ཡོང་བསྡད་ཀྱི་འདུག་ད་ཡིན་ནའི་གཞུང་རང་གི་སྲིད་ཇུས་ཀྱི་འོག་ནས་ཐོག་ནས་བྱེད་ཡོང་གི་ཡོད་དུས། འདི་ལོ་བཅུ་བཅོ་ལྔ་ཉི་ཤུ་དེ་འདྲ་ཕྱིན་པ་ཡིན་ན་མི་རབས་གཅིག་ཆ་ཚང་ཞིག་གི་ཨ་ནི་རྒྱ་ལ་ཡར་འགྱུར་འགྲོ་ཡག་གི་ཉེན་ཁ་འདི་དང་ད་འདི་ཨ་ལས་ཤེས་ཡོན་དེ་རང་གཅིག་པོ་མ་རེད་ད་དེའི་སྒང་ལ་དེང་སང་དམག་སྦྱོང་སྤྲད་ཡག་དང་དེ་འདྲས་བྱེད་དུས་ཙམ་པ་ལ་ཡང་བོད་པའི་གི་ཕྲུ་གུའི་བསམ་བློ་ཁོ་རང་སྦད་དེ་རྒྱ་ལ་འགྱུར་ཡག་གི་སྲིད་ཇུས་འདི་དེ་ག་ཚང་མ་འབྲེལ་བ་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་དཀར་མཛེས་ཁུལ་ལ་རེད། རྔ་པ་ཁུལ་འདྲ་བོ་ལ་ཡང་དོ་ཞིག་ནས་སྲིད་ཇུས་བེད་སྤྱོད་བཏང་ཡོང་བ་དང་དེ་ནས་ཅི་ཡ་རྨ་ལྷོ་ཁུལ་འདྲ་བོ་ཡིན་པ་ཡིན་ན་ད་ལྟ་བོད་པའི་གི་སྐད་ཡིག་བཀོལ་སྤྱོད་བྱེད་ཡ་གི་སྒྲིག་གཞི་ཚོ་ལ་ཡང་འགྱུར་བ་བཏང་ཡོང་དེ་ཚང་མ་ལ་ད་རིམ་པ་མི་འདྲ་རེད་མ་གཏོགས་གཅིག་གི་གཞན་པ་སྲིད་ཇུས་གཅིག་རང་ཐོག་འགྲོ་བསྡད་གི་ཡོད་རེད་བཅར་སྡོད་སློབ་གྲྭ་ཚོའི་ནང་ལོགས་ལ་བོད་མི་ས་ཡ་གཅིག་དང་ཕྲུ་གུ་ལོ་གསུམ་ནས་དྲུག་བར་ལ་འབུམ་གཅིག་དང་ཕྱེད་ཀ་གཅིག་ཡོད་བསྡད་པ་འདི་གས་འདི་སྲིད་ཇུས་ངན་པ་ཞེ་པོ་གཅིག་རེད་གཏིང་ཟབ་པོ་ཞེ་པོ་གཅིག་རེད་འདི་ལ་ཡ་ད། རྒྱ་ནག་ཁོ་རང་ཚོའི་ངོས་ནས་འདི་ལ་ངེས་པ་ག་ཚོད་ཅིག་རྙེད་ཀྱི་རེད་མ་རེད་དེ་ག་ཚོད་བར་དུ་ཁོ་ཚོས་རྒྱུན་འཁྱོངས་ནས་བྱེད་ཀྱི་རེད་བྱེད་ཀྱི་མ་རེད་ཟེར་ཡ་དེ་ཚོ་སྒང་ལ་དྲི་བ་ཆེན་པོ་ཞིག་གནས་ཀྱི་རེད་ཞི་ཅིན་ཕིན་ཁོ་རང་གིས་ཁོ་རང་ད་ལྟ་ད་སྐབས་གསུམ་པར་སླེབས་བསྡད་ཡོད་རེད་དེ་ནས་ད་དུང་ཁོ་མུ་མཐུད་ནས་ག་ཚོད་གནས་ཀྱི་རེད་གནས་ཀྱི་མ་རེད་ཁོ་རང་གི་སྲིད་ཇུས་འདིའི་འོག་ནས་མུ་མཐུད་ནས་ཡང་ག་ཚོད་ཅིག་འགྲོ་ཐུབ་ཀྱི་རེད་ཐུབ་ཀྱི་མ་རེད།

རྩ་བའི་རྒྱབ་སྐྱོར་ཡོད་བཞིན་ཡིག་ཆ་དེ་བལྟས་བྱས་ཡང་དེའི་ནང་ལ་ཁོ་རང་ཚོའི་ཐུགས་འཚབ་ཡོད་དེ་འདྲའི་གནད་དོན་ཡིན་པ་ཡིན་ན་ཡང་བསྐྱར་གེ་སྒྲིག་གི་ཡིན་གསུང་བས་དེ་གསུང་གི་འདུག་གྲོས་ཚོགས་མི་གཞན་པ་གཅིག་གིས་ནི་བྷར་ནི་སེན་ཌར་ཁོང་གི་རྒྱབ་སྐྱོར་ཡོད་ན་ང་ཡང་ཡོད་པ་ཡིན་ཟེར། ཁ་སང་ཁོ་རང་གི་ནམ་རྒྱུན་གནས་ཚུལ་ལྟ་སྟངས་རེད་དེ་ཚོ་རྒྱུ་མཚན་ལྟ་སྟངས་ཚོ་ང་མོས་མཐུན་ཡོད་བཞིན་གསུང་གི་འདུག་དེ་ཡིན་དུས་ཙམ་པར་གྲོས་ཚོགས་གོང་མའི་ནང་ལོགས་ལ་དཀའ་ངལ་མེད་ཟེར། གྲོས་ཚོགས་གོང་མའི་ནང་ལོགས་ལ་ཐོག་མའི་གི་གང་ཡོད་པ་ད་ག་རང་ག་ན་ཡ། འགྲོ་བསྡད་ཀྱི་ཡོད་རེད་ད་གྲོས་ཚོགས་འོག་མའི་ནང་ལོགས་ལ་ད་ཐ་སྙད་ཁ་ཤས་ཤིག་སྒང་ལ་ཡང་བསམ་ཚུལ་ཡོང་བསྡད་ཀྱི་ཡོད་པ་དང་དེས་ད་ཕྱི་སྲིད་ལས་ཁུངས་མཉམ་དུ་བསྟུན་དགོས་ཀྱི་ཡོད་པ་དེ་འདྲའི་གནས་སྟངས་ཤིག་ཡོད་རེད་དེ་ཡིན་དུས་ཙམ་པ་ཕྱི་སྲིད་ལས་ཁུངས་ངོས་ནས་གནད་དོན་དེ་གའི་དེ་ཡང་བསྐྱར་ཞིབ་བྱས་བྱས་དུས་ད་དེའི་མཐའ་མཇུག་ནང་ལོགས་ལ་ཡང་ཁོང་ཚོས་ཐ་མ་དེ་འདྲ་འདུག་དེ་ཚོའི་ཁོ་གནས་ཚུལ་ཆུང་ཙག་རེད་ང་ཚོ་གནས་ཚུལ་གལ་ཆེ་བ་དེ་ག་རེ་ཟེར་ན་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་བོད་འདི་རང་བཙན་ཡིན་པ་འདི་ལ་ངོས་འཛིན་ཞིག་དགོས་ཀྱི་འདུག་ཟེར་ཡག་འདི་དང་ཨ་ནི་བོད་རྒྱའི་དཀའ་རྙོག་འདི་ད་ལྟ་སེལ་མེད་པའི་དཀའ་ངལ་ཅིག་སེལ་རྒྱུ་ཡིན་པའི་དཀའ་ངལ་ཅིག་དེ་ངོས་འཛིན་ཞིག་དགོས་ཀྱི་ཡོད་རེད་དེ་གཉིས་དེ། ད་ལྟའི་བཀའ་ཤག་གི་ད་གིན་ཁྱེད་རང་གསུངས་པ་ནང་བཞིན་བྱས་ན་ད་ལྟའི་བཀའ་ཤག་གི་ད་སྲིད་ཇུས་དེ་དབུ་མའི་ལམ་ཡིན་པ་གང་ཞིག་ལ་ཐབས་ཇུས་དེ་ང་ཚོ་དེ་འགྱུར་བ་བཏང་བྱས། གལ་སྲིད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ངོས་འཛིན་ཞིག་མེད་པ་ཡིན་ན། ཨ་ནི་རྒྱ་ནག་གིས་ང་ཚོ་ཚུར་ཡོང་བྱས་སྐད་ཆ་ཡག་པོ་བཤད་ག་ཡོང་དགོས་ཡའི་རྒྱུ་མཚན་མི་འདུག། དེའི་རྨང་གཞི་ཁོ་རང་མེད་པར་བཟོ་གི་འདུག་དེ་ཡིན་དུས་ཚང་མ་ལ་བོད་ཀྱི་ལོ་རྒྱུས་གནས་བབ་འདི་སྒང་ལ་ངོས་འཛིན་བྱེད་དགོས་ཀྱི་འདུག་ཞེས་ནི་ཞུ་དགོས་ཡ་དེ་རྒྱུ་མཚན་འདི་རེད་བྱས་ཙང་ཐ་སྙད་འདི་ཚོའི་སྒང་ལ་ད་ད་ལྟ་ཕྱི་སྲིད་ལས་ཁུངས་ཀྱིས་ཁོ་རང་ཚོས་བསྐྱར་ཞིབ་བྱེད་དགོས་ཡ་དེ་བྱེད་ཨ་ནི་དེ་ནས་ཁོ་རང་ཚོ་དགོངས་ཚུལ་ག་རེ་ཡོད་པ་ཡིན་ན་དེ་ག་དེ་མར་སྟོན་ཨ་ནི་གྲོས་ཚོགས་འོག་མའི་འཐུས་མི་ཚོ

གྲོས་ཆོད་དགོངས་དོན་གྱི་དུས་ཚོད་ངེས་ཅན་ཞིག་བཞག་བཞག་ཡོད་རེད་དེའི་ནང་སྙན་ཐོ་ཆ་ཚང་ཡང་འཇོག་ཚར་དགོས་ཡོད་རེད་ཨང་སྤྱི་ཟླ་གསུམ་པའི་གྲོས་ཚོགས་ནང་ལོགས་ལ་ཡང་བཅའ་ཁྲིམས་བསྐྱར་བཅོས་བྱེད་ཡག་གི་ད་ལས་རིམ་ཆ་ཚང་ཅིག་ཚོགས་གཙོ་རྣམ་པ་གཉིས་བང་སྒྲིག་དགོས་ཀྱི་ཡོད་རེད་ད་དེའི་སྐབས་དེ་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་དེའི་རྗེས་ལ་ནི་ད་འདོད་མ་འགྲིག་པ་འདྲ་བོ་བྱས་ན་ད་ང་ཚོ་འདི་སྒང་ལ་སྐད་ཆ་བཤད་དགོས་ཡག་ཆགས་ཀྱི་རེད་དེའི་བར་དུ་ཅིག་ང་ཚོ་སྒུག་བསྡད་པ་ཡིན་ན། ད་ལྟའི་གི་གནས་སྟངས་དེའི་འོག་ནས་ད་གྲོས་ཚོགས་ཀྱིས་ཐབས་ལམ་ཅིག་བཏོན་དགོས་ཀྱི་ཡོད་རེད་མ་གཏོགས་ཅི་གི་ཨ་ནི་གྲོས་ཚོགས་ཡོད་པའི་གི་གོ་བ་ག་རེ་ག་རེ་ཆགས་ཀྱི་ཡོད་རེད་དེ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཟེར་ཡག་དེ་ང་ཚོ་འཐབ་རྩོད་དང་སྒྲིག་འཛུགས་དེ་ཡག་པོ་ཡོང་ཡག་གི་ཆེད་དུ་བཙུགས་བཞག་པ་རེད་མ་གཏོགས་ཅི་གི་སྒྲིག་འཛུགས་གཏོར་ཡག་གི་ཆེད་དུ་བཙུགས་བཞག་པ་མ་རེད་བ། སྲིད་སྐྱོང་མཆོག་གིས་ཕྱི་ཟླ་བཅུ་བའི་ཚེས་བཅུ་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་སྟེ། ཨ་རིས་བཙན་བྱོལ་བོད་མིར་གནང་བཞིན་པའི་རོགས་དངུལ་གཏོང་ཕྱོགས་སོགས་དང་འབྲེལ་བའི་སྐོར་གྲོས་བསྡུར་གནང་ཡོད་པ་དང་དེ་ནས་ཉིན་དེའི་ཉིན་རྒྱབ་ཨ་རིའི་རྒྱལ་སའི་ཉེ་འཁྲིས་ཀྱི་ཝིར་ཇི་ནི་ཡ་མངའ་སྡེའི་ནང་ཡོད་པའི་ཇོར་ཇི་མེ་སན་གཙུག་ལག་སློབ་ཆེན་ནང་བོད་དོན་སྐོར་ལ་གསུང་བཤད་གནང་ཡོད་པ་རེད། གཟིགས་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྗེས་ཁྱེད་ཚོས་གསར་འབུར་ཞག་མི་ཚོགས་ཀྱི་བཀའ་དྲིན་ཆེ་ཞུ་གི་ཡོད། ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། ཨ་མེ་རི་ཀའི།